བཞི་པ། ངང་པ་རྨས་མ་ཞིག། ཕྱི་ཉིན་ཞོགས་པ་སྔ་པོར། ཁྱེའུ་བཀྲ་ཤིས་ཀྱིས་མ་ཧེ་རྣམས་རྩྭ་ཁར་དེད་ནས་སོང་ཞིང་ཉིན་གུང་བར། སླེ་བོ་གཉིས་ཁེངས་ངེས་ཀྱི་རྩྭ་བཏུས་རྗེས། མ་ཧེ་རྣམས་ཤིང་ནགས་དང་གཙང་པོ་འདྲེས་མཚམས་སུ་བཞག། དེ་ལྟར་བྱས་ཚེ་མ་ཧེ་རྣམས་མི་གཞན་གྱི་འབྲས་ཞིང་དུ་ཤོར་དོགས་ཀྱི་སེམས་ཁྲལ་མི་དགོས་སྟབས། ཁོས་རྩྭ་བཏུས་རྗེས་བསིལ་རླུང་འཇམ་པོ་ལྡང་བའི་ཁོར་ཡུག་འདིར་རྐང་རྐྱང་ལག་རྐྱང་གིས་ངལ་གསོས་ནས་ཉལ་གྱི་ཡོད། ཁོ་ལ་འཚོ་བ་སྒྲུབ་པའི་ཡོ་ཆས་སུ་ཟོར་བ་གཅིག་པུ་དེ་མ་གཏོགས་གཞན་གང་ཡང་མེད། དེ་ནས་སྲིང་མོ་བ་ལ་ཡིས་ཁོ་ལ་ཉིན་གུང་ཁ་ལག་ཏུ་གྲ་སྒྲིག་བྱས་པ་སྟེ། ངང་ལག་གི་ལོ་མར་བཏུམས་པའི་འབྲས་ནག་ཁྱོར་བ་གང་པོ་ཁ་ཕྱེ་ནས་བཟའ་བར་བརྩམས་པ་ན། གློ་བུར་དུ་ཁོས་གཞོན་ནུ་དོན་གྲུབ་ཡིད་ལ་དྲན་ཏེ་བསམ་པར། ཁོ་བོའི་འབྲས་འདི་དོན་གྲུབ་ལ་ཕུལ་ན་ཁོང་གིས་རྒྱུ་སྤུས་སྐྱོ་བོ་ཞིག་ཏུ་ངོས་འཛིན་གནང་གི་མ་རེད་སྙམ་སྟེ། འབྲས་ནག་མ་ཟོས་པར་ལོ་མའི་ནང་ཕར་བཏུམས་ནས། མ་ཧེ་རྣམས་ཤིང་ནགས་དེའི་ཟུར་དུ་བཞག་སྟེ། སྔ་ཉིན་གཞོན་ནུ་དོན་གྲུབ་ལ་མཇལ་སའི་ལམ་ཁ་དེ་དེད་ནས་ཕྱིན། རྒྱང་ཐག་ཅུང་རིང་བའི་ས་ནས་ཕར་བལྟས་པར། ཁོ་རང་གི་གྲོགས་པོ་གསར་པ་སྟེ་གཞོན་ནུ་དོན་གྲུབ་ཐང་ཤིང་ཆེན་པོ་ཞིག་གི་བསིལ་གྲིབ་འོག་ཏུ་བཞུགས་པ་མཇལ་ན་ཡང་དེ་དུས་གཞོན་ནུ་དོན་གྲུབ་སྐུ་རྐྱང་མ་ཡིན་པར་ཁོང་གི་མདུན་དུ་ཁྱེའུ་བཀྲ་ཤིས་དང་ལོ་ཚོད་མཉམ་ཞིང་ཡིད་འོང་དཀར་གཙང་གི་ས་རི་གྱོན་པའི་བུ་མོ་ཞིག་འདུག་པར་མ་ཟད་དོན་གྲུབ་ཀྱི་མདུན་དུ་ཞལ་ཟས་ཀྱང་བཀྲམ་འདུག་པ་མཐོང་བས། ཁྱེའུ་བཀྲ་ཤིས་ཀྱིས་འགྲོ་མཚམས་བཞག་ན་ཡང། གཞོན་ནུ་དོན་གྲུབ་ཀྱིས་དབུ་ཡར་བཀྱགས་ཏེ་ཁོ་དེར་ཡོད་པར་གཟིགས་ཏེ། ཡ་ཡ་བཀྲ་ཤིས་ཤོག་ཚུར་ཤོག། ངེད་གཉིས་ཀྱི་སར་ཤོག་ཅེས་སྐད་བཏང། དེ་ནས་ས་རི་དཀར་གཙང་གྱོན་པའི་བུ་མོ་དེས་ཀྱང་མགོ་ཡར་བཏེགས་ཏེ་ཚུར་བལྟས་པར། ཁྱེའུ་བཀྲ་ཤིས་ཀྱིས་བུ་མོ་དེ་ནམ་རྒྱུན་ཁོང་ཚོའི་གྲོང་གསེབ་ཏུ་ཕར་འགྲོ་ཚུར་འོང་བྱེད་པ་མཐོང་མྱོང། ཁྱེའུ་བཀྲ་ཤིས་གཞོན་ནུ་དོན་གྲུབ་ཀྱི་དྲུང་དུ་འབྱོར་མཚམས་བུ་མོ་དེ་གཡོན་ཕྱོགས་སུ་ཅུང་ཙམ་བསྣུར་ནས། ཁྱེའུ་བཀྲ་ཤིས་ལ་འདུག་ས་སྤྲད་པར། གཞོན་ནུ་དོན་གྲུབ་ཀྱིས་ཁོ་ལ་སར་སྡོད་ཅེས་ཕྱག་བརྡ་གནང། གཞོན་ནུ་དོན་གྲུབ་ཀྱི་མདུན་དུ་ངང་ལག་གི་ལོ་མའི་སྟེང་དུ་འབྲས་ཚོམ་བུ་ཞིག་དང་ཏིལ་བཟོས་སྤགས་མ་ཉུང་ཙམ་བཞག་ཡོད། གཞོན་ནུ་དོན་གྲུབ་ཀྱིས་འབྲས་དེ་དུམ་བུ་གཉིས་སུ་བགོས་ནས་སྨྲས་པ། གཅེས་ཕྲུག་ཁྱེད་ཀྱིས་ཟ་མ་ཟོས་ཚར་རམ་ཞེས་བཀའ་འདྲི་གནང་བར་ཁྱེའུ་བཀྲ་ཤིས་ཀྱིས་སྐུ་ཞབས་ལགས། ངས་ད་དུང་ཟོས་མ་ཚར་ཞེས་ལན་ཕུལ་བར་གཞོན་ནུ་དོན་གྲུབ་ཀྱིས། ཡ་ཡ་དེས་ན། ང་ཚོ་མཉམ་དུ་ཟ་ཞེས་གསུངས་ཏེ། གཞོན་ནུ་དོན་གྲུབ་ཀྱིས་ཁོང་གི་འབྲས་ཀྱི་ཕྱེད་ཀ་ཁྱེའུ་བཀྲ་ཤིས་ལ་གནང་བ་ན། ཁྱེའུ་བཀྲ་ཤིས་ཀྱིས་ལག་གཉིས་ཐལ་མོ་སྦྱར་ཏེ་ཐུགས་རྗེ་ཆེ་ཞུས་པ་ཙམ་ལས་འབྲས་ཚོམ་བུ་དེ་ཚུར་མ་བླངས་པར་ཁོ་རང་གི་རྒྱུ་སྤུས་ཞན་པའི་འབྲས་ནག་དེ་མར་བཏོན་ནས། ངས་ཀྱང་འབྲས་ཅུང་ཙམ་ཁྱེར་ཡོད་ཅེས་ཞུས། དེ་ནས་ཁོས་ངང་ལག་གི་ལོ་མ་ཁ་ཕྱེས་ཏེ། ཁོ་རང་གི་འབྲས་ནག་སྐྱོ་བོ་དེ་མདུན་དུ་བཞག། འབྲས་དེ་ནི་གཞོན་ནུ་དོན་གྲུབ་ཀྱི་མདུན་དུ་ཡོད་པའི་དཀར་གཙང་གི་འབྲས་དང་གཏན་ནས་མི་འདྲ་བའི་ཁར། ཏིལ་བཟོའི་སྦང་མ་ཡང་མེད། དེ་ཙ་ན་གཞོན་ནུ་དོན་གྲུབ་ཀྱིས་ཁོ་གཉིས་ལ་ཞལ་འཛུམ་པ་དང་བཅས། ང་ཚོའི་འབྲས་འདི་གཉིས་བསྲེས་ནས་མཉམ་བཟའ་བྱས་ན་ག་འདྲ་འདུག་ཅེས་གསུངས་བཞིན་དཀར་གཙང་གི་འབྲས་ནས་ཕྱེད་ཙམ་བླངས་ཏེ་ཏིལ་བཟོའི་སྦང་མར་བསྲུབས་ནས་ཁྱེའུ་བཀྲ་ཤིས་ལ་གནང་བཞིན། ཁྱེའུ་བཀྲ་ཤིས་ཀྱི་འབྲས་ནག་གི་ཚོམ་བུ་དེ་ནས་ཕྱེད་ཀ་བཅད་དེ་སྤྲོ་སྣང་དང་བཅས་ཁོང་གིས་བཞེས་པར་བཀྲ་ཤིས་ལ་བཟོད་མི་བདེ་བའི་ཚོར་སྣང་ཞིག་སྐྱེས་ན་ཡང། དོན་གྲུབ་ཀྱི་བཅོས་མ་མིན་པའི་རྣམ་པ་དེ་མཇལ་བས་ཁོས་ཀྱང་འབྲས་དཀར་དེ་ཟོས་ནས་ཞུས་པ། འོ་སྐུ་ཞབས་ལགས་ཁྱེད་ཀྱི་འབྲས་དེ་ཅི་འདྲའི་ཞིམ་མངར་ལྡན་པ་ཞིག་རེད་ཨང། ཞེས་ཞུས་པར་གཞོན་ནུ་དོན་གྲུབ་ཀྱིས། འདི་ལེགས་སྐྱེས་མས་ང་ལ་ཁྱེར་ཡོང་བ་རེད་ཅེས་གསུངས་པར་ཁྱེའུ་བཀྲ་ཤིས་ཀྱི་སེམས་སུ། འོ་སྲས་མོ་འདིའི་མིང་ལ་ལེགས་སྐྱེས་མ་ཟེར་བ་འདྲ་སྙམ། ལེགས་སྐྱེས་མ་ཁྱེའུ་བཀྲ་ཤིས་ལ་ལྟོས་ཏེ་ཅུང་ཙམ་ཆེ་བ་སྟེ་གཅིག་བྱས་ན་ལོ་གཅིག་གམ་ཡང་ན་ལོ་གཉིས་ཀྱིས་ཆེ་བ་ཡོད་ཅིང་མོའི་ནག་ཅིང་ཆེ་བའི་མིག་ཟུང་ནས་འོད་སྣང་འཚེར། དེ་ནས་ཁྱེའུ་བཀྲ་ཤིས་ཀྱིས་བཟའ་མཚམས་བཞག་སྟེ། ངས་དེ་སྔོན། ཁྱེད་གྲོང་གསེབ་ཀྱི་ལམ་ཁ་ནས་མཐོང་མྱོང་ན་ཡང། ཁྱེད་ཀྱི་མིང་ལ་ལེགས་སྐྱེས་མ་ཟེར་བཞིན་ཡོད་པ་ཤེས་ཀྱི་མེད། ཅེས་བཤད། ལེགས་སྐྱེས་མས་ཀྱང། འོ་རེད། ང། ལྟེང་རྒྱས་གྲོང་ཚོའི་འགོ་དཔོན་གྱི་བུ་མོ་ཡིན། ཁྱེད་ཀྱི་མིང་ལ་བཀྲ་ཤིས་ཟེར་བ་མ་ཡིན་ནམ། ངའི་སློབ་དཔོན་དོན་གྲུབ་ཀྱིས་ཁྱེད་ཀྱི་སྐོར་ལ་ང་ལ་གསུངས་མ་ཐག་ཡིན། ཞེས་ཚིག་ཁ་ཤས་ཀྱིས་ཁ་སྣོན་དང་བཅས་བཤད་རྒྱུར། འོ་བཀྲ་ཤིས། ཁྱེད་ཀྱིས་རབ་ཏུ་བྱུང་བ་ཞིག་ལ་སྐུ་ཞབས་ཟེར་བ་ལས། སློབ་དཔོན་ཞུ་ན་ལེགས། དེ་ནི་སྐུ་ཞབས་ཞེས་པའི་ཚིག་ལ་ལྟོས་ཏེ་ཧ་ཅང་འཚམ་པ་ཡོད། ཅེས་བཤད་པར་ཁྱེའུ་བཀྲ་ཤིས་ཀྱིས་ཀྱང་འཐད་པའི་བརྡ་ལ་མགོ་བོ་གུག་ཙམ་བྱས། གཞོན་ནུ་དོན་གྲུབ་ཀྱིས་འཛུམ་ཙམ་གནང་སྟེ་སྨྲས་པ། འོ་རེད། ཁྱེད་རང་གཉིས་ཀྱིས་ཕན་ཚུན་ངོ་ཤེས་ཀྱི་ཡོད་པར་བརྟེན་ངས་ཁྱེད་གཉིས་ངོ་སྤྲོད་བྱེད་དགོས་དོན་མི་འདུག་ཅེས་གསུངས་ཏེ། ཡ། གཅེས་ཕྲུག་གཉིས། ངས་ཁུ་སིམ་མེར་ཟ་མ་ཟ་བའི་རྒྱུ་མཚན་ཅི་ཡིན་ཁྱེད་གཉིས་ཀྱིས་ཤེས་སམ། འདི་འབྲས་དང་ཏིལ་བཟོའི་སྦང་མ་གཉིས་ཧ་ཅང་རྩ་ཆེན་ཡིན་སྟབས་ངས་ཟས་འདི་དག་གི་རིན་ཐང་འཚོལ་བའི་སྒོ་ནས་ཟ་བར་འདོད། ལེགས་སྐྱེས་མ། དེ་སྔོན་ཁྱེད་ཀྱིས་འབྲས་ནག་གི་བྲོ་བ་མྱངས་མྱོང་ངམ། ཁྱེད་ཀྱིས་དགུང་ཟས་ཟོས་ཟིན་ཡོད་ན་ཡང་དེ་རིང་ཁྱེའུ་བཀྲ་ཤིས་ཀྱི་འབྲས་ནག་ལས་ཅུང་ཙམ་ཟོ་དང། དེ་ནི་ཧ་ཅང་གི་ཞིམ་མངར་ལྡན་པ་ཞིག་རེད་ཅེས་གསུངས་ཏེ། ཐོག་མར་ང་ཚོས་ཁུ་སིམ་པོར་དགུང་ཟས་འདི་བཟའ། དེ་ནས་ངས་ཁྱེད་གཉིས་ལ་སྒྲུང་ཞིག་བཤད་ཆོག་ཅེས་གསུངས། གཞོན་ནུ་དོན་གྲུབ་ཀྱིས་འབྲས་ནག་ལས་ཅུང་ཙམ་བཅད་དེ་ལེགས་སྐྱེས་མར་གནང་བ་ན། ལེགས་སྐྱེས་མས་ཀྱང་ལག་གཉིས་མེ་ཏོག་པད་མའི་ཐེའུ་དང་འདྲ་བར་ཐལ་མོ་སྦྱར་ཏེ་གུས་ཞབས་ཀྱིས་གསོལ་རས་ཞུས་ཤིང་ཁོང་རྣམ་པས་ནགས་ཁྲོད་ནས་འཇམ་ཐིང་ངེར་དགུང་ཚིགས་བཞེས། ཞལ་ལག་བཞེས་གྲུབ་རྗེས་ལེགས་སྐྱེས་མས་ཁོང་ཚོའི་མཐའ་འཁོར་གྱི་ངང་ལག་གི་ལོ་མ་རྣམས་ཡར་བསྒྲུགས་ཤིང། མོས་ཁྱེར་ཡོང་བའི་མོ་རང་གི་འཁྲིས་ཀྱི་བསིལ་ཆབ་བུམ་པ་གང་དེ་ཡར་བླངས་ཤིང་ཕོར་པའི་ནང་གཙང་ཆབ་གང་བླུགས་རྗེས་གཞོན་ནུ་དོན་གྲུབ་ལ་ཕུལ་བར་ཁོང་གིས་ཕོར་པ་ཚུར་བླངས་ཏེ། ཁྱེའུ་བཀྲ་ཤིས་ལ་གནང། ཁྱེའུ་བཀྲ་ཤིས་ཀྱིས་ནི་འཚེར་སྣང་ཞིག་གིས་གདོང་ཡང་དམར་པོར་གྱུར་ཏེ་ཞུས་པ། སྐུ་ཞབས་ལགས་འོ་མ་རེད། སློབ་དཔོན་ལགས། དང་པོ་ཁྱེད་ཀྱིས་ཞལ་རོ་གནང། ཞེས་ཞུས་ན་ཡང་གཞོན་ནུ་དོན་གྲུབ་ཀྱིས། སྙན་ཞིང་འཇེབས་པའི་གསུང་ངག་གི་སྒོ་ནས་སྨྲས་པ། ཡ་གཅེས་ཕྲུག། འདི་ཐོག་མར་ཁྱེད་ཀྱིས་འཐུང་རོགས་གྱིས། ངས་ཆབ་འདི་ཐོག་མར་ཁྱེད་ཀྱིས་འཐུང་རྒྱུའི་རེ་བ་ཆེན་པོ་བྱེད་ཀྱི་ཡོད། ཅེས་གསུངས་ཏེ་ཕོར་པ་ཁྱེའུ་བཀྲ་ཤིས་ལ་གཏད། གཞོན་ནུ་དོན་གྲུབ་ཀྱིས་ཁོ་ལ་འགྲོ་ལུགས་དང་མི་མཐུན་པའི་གུས་བཀུར་དེ་ལྟར་གནང་བ་དེས་ཁྱེའུ་བཀྲ་ཤིས་ནི་འཐོམ་པར་གྱུར་ཅིང་ཇི་ལྟར་ཞུ་དགོས་མིན་ཡང་མ་ཤེས་པར་ལག་གཉིས་ཐལ་མོ་སྦྱར་ཏེ་ཐུགས་རྗེ་ཆེ་ཞུས་ནས་ཕོར་པ་ཚུར་བླངས་ཏེ་གཙང་ཆབ་ཕོར་པ་གང་བོ་ཧུབ་རིང་གཅིག་གིས་འཐུངས་ཏེ། ཕོར་པ་གཞོན་ནུ་དོན་གྲུབ་ལ་ཕུལ། དེ་ནས་གཞོན་ནུ་དོན་གྲུབ་ཀྱིས་ལེགས་སྐྱེས་མ་ལ་ཡང་བསྐྱར་གཙང་ཆབ་ཕོར་པ་གང་བླུགས་དང་ཞེས་གསུངས། གཞོན་ནུ་དོན་གྲུབ་ཀྱིས་གཙང་ཆབ་ཕོར་པ་གང་པོ་ཁོང་གི་མཆུ་ལ་སྦྱར་ཞིང་གུས་ཚུལ་དང་སྤྲོ་སྣང་གིས་ག་ལེར་བཞེས་པར། ལེགས་སྐྱེས་མས་མིག་ཟུང་ཡེངས་བ་མེད་པར་དོན་གྲུབ་དང་ཁྱེའུ་བཀྲ་ཤིས་གཉིས་ཀྱི་བརྗེ་ལེན་གྱི་རྣམ་པར་ཕུར་ཚུགས་སུ་བལྟས། གཞོན་ནུ་དོན་གྲུབ་ཀྱིས་བསིལ་ཆབ་བཞེས་རྗེས། ཁོང་གིས་ལེགས་སྐྱེས་མ་ལ། ཡང་བསྐྱར་གཙང་ཆབ་ཕོར་པ་གང་བླུགས་དང་ཞེས་གསུངས་ནས། བསིལ་ཆབ་ཕོར་པ་གང་བོ་དེ་ལེགས་སྐྱེས་མར་གནང་བ་ན། མོས་བུམ་པ་སར་བཞག་སྟེ་ལག་ཟུང་ཐལ་མོ་སྦྱར་ནས་བསིལ་ཆབ་ཕོར་པ་གང་བོ་ཚུར་བླངས་ཤིང། གཞོན་ནུ་དོན་གྲུབ་ཀྱིས་ཇི་ལྟར་བཞེས་པ་བཞིན། ཕོར་པ་མཆུ་ལ་སྦྱར་ཏེ་ཧུབ་ཆུང་བྱེད་ཀྱིན་ག་ལེར་ག་ལེར་འཐུང། མོའི་མི་ཚེའི་ནང་རིགས་ངན་གྱི་བུ་ཞིག་དང་ལྷན་དུ་ཁ་བསྲེས་ཏེ་ཕོར་པ་གཅིག་གི་ནང་འཐུང་བ་ཐོག་མ་ཡིན་པ་མོས་གསལ་པོར་ཤེས། འོན་ཀྱང་གཞོན་ནུ་དོན་གྲུབ་མོའི་སློབ་དཔོན་ཡིན་ཞིང་ཁོང་གིས་འདི་ལྟར་བཞེས་ཀྱི་ཡོད་ན། མོ་རང་གིས་ཅི་ཞིག་འཐུང་མི་ཐུབ། གང་ལྟར། མོ་ལ་རིགས་ངན་དང་ཁ་བསྲེས་པ་དེས་གྲིབ་ཕོག་མི་ཡོང་ངམ་སྙམ་པའི་དོགས་པ་ཙམ་ཡང་སྐྱེས་མེད། ད་དུང། མོས་སྣང་མེད་ངང་མོ་རང་གི་ལག་པ་ཡར་བཀྱགས་ཏེ་ཁྱེའུ་བཀྲ་ཤིས་ཀྱི་སྐྲ་ལ་རེག་པ་དེ་ནི། ཆེས་ཡིད་མི་ཆེས་ཤིང་ཧང་སངས་དགོས་པའི་གནས་ཚུལ་ཞིག་ཡིན་ན་ཡང། ཁྱེའུ་བཀྲ་ཤིས་དེ་ལ་གཡོལ་བའི་གོ་སྐབས་ཙམ་ཡང་མ་བྱུང། ལེགས་སྐྱེས་མས་ཆབ་འཐུང་རྗེས་ཕོར་པ་སྟོང་པ་སར་བཞག་ནས་ཁོང་གཉིས་ལ་འཛུམ་དམུལ་དམུལ་བྱས་པར་གཞོན་ནུ་དོན་གྲུབ་ཀྱིས་དབུ་ལྕོག་ལྕོག་གནང་སྟེ་སྨྲས་པ། ཡ། གཅེས་ཕྲུག་གཉིས། ཁྱེད་གཉིས་ཀྱིས་ཡག་པོ་ཤེས་འདུག། མི་རྣམས་ནི་སྐྱེ་དུས་ནས་རིགས་རུས་ཀྱི་དབྱེ་བ་མེད་པར་ཐམས་ཅད་མིག་ཆུ་ཚྭ་ཁུ་ཡིན་ལ་ཟུངས་ཁྲག་ཀྱང་དམར་པོ་ཡིན་པ་གཅིག་མཚུངས་ཡིན། དེ་ལྟར། མིའི་ཁྲོད་དུ་རིགས་རུས་ཀྱི་དབྱེ་བ་ཕྱེ་སྟེ་མཐོ་དམན་གྱི་གོ་རིམ་སྤྲོད་པ་ནི། ཆེས་ནོར་འཁྲུལ་གྱི་རང་བཞིན་ཞིག་ཡིན་པ། ངའི་སྒོམ་སྒྲུབ་ཀྱི་ཉམས་ལེན་ཁྲོད་ཧ་ཅང་གསལ་པོར་གྱུར་སོང་ཞེས་གསུངས། དེ་ནས་ལེགས་སྐྱེས་མས་བསམ་རེ་ཁྱེད་སུ་ཡོད་པ་ལྟ་བུའི་སྒོ་ནས་ཞུས་པ། ངེད་གཉིས་ནི་ཁྱེད་ཀྱི་སློབ་མ་ཡིན་པས་ཁྱེད་ཀྱིས་གང་གསུངས་པ་ཡིད་ཆེས་བརྟན་པོ་ཡོད། འོན་ཀྱང། འཇིག་རྟེན་འདིར་ཁྱེད་དང་འདྲ་བ་གཅིག་ཀྱང་མཐོང་རྒྱུ་མེད། རྒྱུ་མཚན་ནི། མི་རྣམས་ཀྱིས་དམངས་རིགས་དང་ལག་པ་ཙམ་ཡང་འཆང་མི་རུང་བའི་རིགས་ངན་ཏེ། གདོལ་བའི་རིགས་ནི་འཇིག་རྟེན་བཀོད་པ་པོའི་རྐང་པ་ལས་བྱུང་བར་ཡིད་ཆེས་བྱེད་བཞིན་པར་མ་ཟད། གསུང་རབ་ནས་ཀྱང་དེ་ལྟར་གསུངས་ཡོད་སྟབས་འདི་ལས་གཞན་པའི་ལྟ་ཚུལ་ལ་བསམ་བློ་གཏོང་ནུས་མཁན་གཅིག་ཀྱང་མི་འདུག་ཅེས་ཞུས་པར། གཞོན་ནུ་དོན་གྲུབ་ཀྱིས། རེད་ཏག་ཏག་རེད། དེ་ཚོ་ཚང་མ་ངས་ཤེས་ཀྱི་ཡོད། འོན་ཀྱང། མི་རྣམས་ཡིད་ཆེས་ན་ཡང་འདྲ། མ་ཆེས་ན་ཡང་འདྲ། བདེན་པ་ནི་ནམ་ཡང་བདེན་པ་ཡིན་པས། ཐ་ན། སྐྱེ་བོ་ས་ཡ་གཅིག་ཙམ་གྱིས་རྫུན་མ་ཞིག་ལ་ཡིད་ཆེས་བྱེད་བཞིན་ཡོད་ན་ཡང། རྫུན་མ་ནི་ད་དུང་རྫུན་མ་རང་དུ་གནས། ཁྱེད་ཉིད་ལ་དོན་དམ་གྱི་མི་ཚེ་སྐྱེལ་བའི་སྙིང་སྟོབས་དགོས། ངས་ཁྱེད་གཉིས་ལ་ང་རང་བྱིས་པའི་སྐབས་ཀྱི་ལོ་རྒྱུས་ཤིག་བཤད་ཅེས་གསུངས་ཏེ་སྨྲས་པ། ང་ལོ་དགུར་སླེབས་པའི་ཉིན་ཞིག། གཅིག་པུར་མེ་ཏོག་ལྡུམ་རར་འཆམ་འཆམ་དུ་འགྲོ་སྐབས། གློ་བུར་དུ་བར་སྣང་ནས་ངང་པ་ཞིག་ན་ཟུག་ཚད་མེད་དང་བཅས་པས་ངའི་སྔུན་མཐིལ་དུ་ལྷུང་བ་མཐོང་བས། ང་རང་མྱུར་སྟབས་ཀྱིས་བརྒྱུགས་ཏེ་ངང་པ་ཡར་བླངས་པར། ངང་པའི་གཤོག་པ་གཅིག་ལ་མདའ་མོ་ཞིག་གཏིང་རིང་པོར་ཟུག་པ་མཐོང། དེ་ནས། ངས་མདའ་མོ་དེའི་ཡུ་བ་ནས་དམ་པོར་འཇུས་ཏེ་ཕྱིར་འཐེན་པར་ངང་པའི་རྨ་ཁ་ནས་ཟུངས་ཁྲག་ཕྱིར་ཐོན་རྗེས་ངང་པས་ཀྱང་སྐད་ངན་ཤོར། ངས་ངང་པའི་ཟུངས་ཁྲག་འགོག་ཆེད་མཛུབ་མོས་རྨ་ཁ་བཀག་སྟེ་ཕོ་བྲང་དུ་སྲས་མོ་མཛེས་དགའ་འཚོལ་དུ་ཕྱིན་པར། སྲས་མོས་ངང་པའི་རྨ་ཁར་སྨན་བཅོས་བྱེད་སླད་སྨན་སྡོང་གི་ལོ་མ་སྤར་མོ་གང་བཏོག་རྒྱུའི་ཁས་ལེན་བྱས་བྱུང། ངང་པ་འདར་སིག་རྒྱག་གི་འདུག་པས། ངས། སྟོད་ཐུང་ཕུད་དེ་ངང་པ་བཏུམས་ནས་ཐབ་ཁའི་འཁྲིས་སུ་བཞག། ཅེས་གསུང་བཞིན་པའི་སྐབས། གཞོན་ནུ་དོན་གྲུབ་ཀྱིས་ཁྱེའུ་བཀྲ་ཤིས་ལ་གཟིགས་ཏེ་ཡུད་ཙམ་གསུང་མཚམས་བཞག་ནས་སྨྲས་པ། འོ་རེད་བཀྲ་ཤིས། ང་སེར་སྐྱའི་གཞི་ཡི་རྒྱལ་པོ་ཟས་གཙང་མའི་སྲས་ཡིན་སྐོར་ད་དུང་ཁྱེད་ལ་བཤད་མེད་ན་ཡང། ལེགས་སྐྱེས་མས་དེ་ཚོ་ཚང་མ་ཤེས་ཀྱི་རེད་ཅེས་གསུང་བཞིན། སྔར་གྱི་གསུང་མཚམས་ནས་མུ་མཐུད་དེ། ངང་པར་ཁ་ཟས་ཀྱི་ཕྱིར། འབྲས་ཅུང་ཙམ་ལེན་དགོས་བསམ་ནས་འགྲོ་གྲབས་བྱེད་སྐབས། ལོ་བརྒྱད་ལ་སོན་པའི་ང་ཡི་སྤུན་མཆེད་ལྷས་བྱིན་གྱིས་མདའ་གཞུ་ཞིག་དམ་པོར་བཟུང་སྟེ་བྲེལ་འཚུབ་ཀྱིས་ཁང་པའི་ནང་དུ་འཛུལ་བཞིན་ཚོར་བ་རྣོན་པའི་གཤིས་སྦྱོར། ཝེ། དོན་གྲུབ་ཁྱེད་ཀྱིས་འདིའི་གཡས་གཡོན་ནས་ངང་པ་དཀར་པོ་ཞིག་སར་ལྷུང་བ་མཐོང་བྱུང་ངམ་ཞེས་དྲིས་སོང། ངས་ལན་མ་བཏབ་པའི་སྔོན་དེར་ལྷས་བྱིན་གྱིས་ངང་པ་ཐབ་ཀའི་འཁྲིས་སུ་བཞག་ཡོད་པ་མཐོང་སྟེ། ཁོ་རང་དེའི་ཕྱོགས་སུ་བརྒྱུགས་སོང། དེ་ནས་ངས། ངང་པ་འདི་ཁྱོད་ཀྱིས་འཁྱེར་མི་ཆོག་ཅེས་སྨྲས་ཏེ་ཁོའི་སྔུན་བཀག་འོན་ཀྱང་ལྷས་བྱིན་གྱིས་ངའི་ཁར་མི་ཉན་པར། ངང་པ་འདི་ལ་ངས་མདའ་བརྒྱབ་པ་ཡིན་པས་ངང་པ་འདི་ང་ལ་དབང། ཞེས་བཤད་སོང་གང་ལྟར་ངས་ངང་པ་འདི་ཁོ་རང་གིས་འཁྱེར་མི་འཇུག་པའི་སེམས་ཐག་བཅད་དེ། ལྷས་བྱིན་དང་ངང་པ་གཉིས་ཀྱི་བར་དུ་ལངས་ནས་འདི་ལྟར་བཤད། ད་ལྟ་ངང་པ་འདི་རྨས་འདུག། དེར་བརྟེན།

ཆ་མ་འཚལ་ན་ཡང་གང་ལྟར་ངས་ཁོ་རང་ཉེས་རྡུང་བཏང་མེད། དེ་ཙམ་ན་ངས་ཁོ་ལ་ལན་འདེབས་བྱེད་པའི་ཐབས་ལམ་གཞན་ཞིག་རྙེད་སོང་བས་འདི་ལྟར་བཤད། གཅུང་པོ། ཁྱེད་ཀྱིས་ཉོན་དང། སུ་ཞིག་ཡིན་རུང་ཕན་ཚུན་ལ་བརྩེ་སེམས་ཡོད་ན་ཁོང་ཚོ་མཉམ་དུ་སྡོད་ཐུབ། འོན་ཀྱང་ཕན་ཚུན་དགྲ་རུ་གྱུར་ཚེ་མཉམ་སྡོད་བྱེད་པའི་སྐལ་པ་མེད། དེས་ན། ཁྱོད་ཀྱིས་ངང་པ་འདི་གསོད་ཐབས་བྱས་པར་བརྟེན་ཁྱེད་ངང་པ་འདིའི་དགྲ་རུ་གྱུར་པས་ན། ངང་པ་འདི་དང་ཁྱོད་གཉིས་མཉམ་དུ་སྡོད་ཐབས་མེད། ངས་དེ་ལས་ལྡོག་སྟེ་ངང་པ་འདི་ལ་དྲོད་ཁོལ་སྤྲད་པར་མ་ཟད་རྨས་སྐྱོན་ཕོག་ས་སྨན་བཅོས་དང་ཚེ་སྲོག་ལ་སྲུང་སྐྱོབ་བྱས། ད་གིན་ཁྱེད་འདིར་འབྱོར་སྐབས་ང་ངང་པར་ཟ་རྒྱུ་ཞིག་འཚོལ་དུ་འགྲོ་རྩིས་བྱེད་བཞིན་པའི་སྐབས་ཡིན་པས། ངང་པ་དང་ངེད་གཉིས་བར་བརྩེ་བ་ཡོད་པ་མཚོན། དེར་བརྟེན། ངང་པ་དེ་སྲོག་འཚོ་བ་ལ་ང་མཁོ་བ་མ་གཏོགས་ཁྱེད་དགོས་དོན་མེད། ཅེས་བཤད་པ་ཡིན་ཞེས་གསུངས། སྐབས་དེར་ལེགས་སྐྱེས་མས་ཐལ་མོ་བརྡབས་ཏེ། འོ། དེ་ཏག་ཏག་རེད་ཁྱེད་ཀྱིས་གསུངས་པ་དེ་དངོས་གནས་འགྲིག་འདུག་ཅེས་ཞུས། དེ་ནས་གཞོན་ནུ་དོན་གྲུབ་ཀྱིས་ཁྱེའུ་བཀྲ་ཤིས་ལ་གཟིགས་ཏེ་སྨྲས་པ། ཡ་གཅེས་ཕྲུག། ངས་བཤད་པའི་མཇུག་སྡོམ་དེར་ཁྱོད་ལ་བསམ་ཚུལ་ཅི་ཞིག་ཡོད་ཅེས་གསུངས་པར། ཁྱེའུ་བཀྲ་ཤིས་ཀྱིས་ཡུད་ཙམ་རིང་བསམ་བློ་བཏང་སྟེ་ག་ལེར་ཞུ་རྒྱུར། ངས་བལྟས་ན་ཡང་ཁྱེད་འགྲིག་འདུག་འོན་ཀྱང་མི་མང་པོ་ཞིག་གིས་ཁྱེད་ཀྱི་དགོངས་ཚུལ་དེ་ཁས་ལེན་མི་བྱེད་པར་ལྷས་བྱིན་གྱི་ལྟ་ཚུལ་ཕྱོགས་སུ་འགྲོ་གི་རེད་སྙམ། ཞེས་ཞུས་པར་གཞོན་ནུ་དོན་གྲུབ་ཀྱིས་འཐད་པའི་བརྡ་ལ་དབུ་སྐྱོག་ཙམ་གནང་སྟེ་སླར་ཡང་སྨྲས་པ། རེད། ཁྱོད་ཀྱིས་བཤད་པ་བདེན་པ་རེད་མང་ཆེ་བ་ཞིག་ལྷས་བྱིན་གྱི་ལྟ་ཚུལ་ཕྱོགས་སུ་འགྲོ་གི་འདུག་ངས་ཁྱེད་གཉིས་ལ་དེའི་རྗེས་སུ་ཅི་བྱུང་སྐོར་བཤད། ལྷས་བྱིན་དང་ངེད་གཉིས་ཀྱིས་སོ་སོའི་བསམ་ཚུལ་ལས་གཞན་ཁས་ལེན་མ་བྱས་སྟབས། ངེད་གཉིས་ཀྱིས་གྱོད་གཞི་དེ། རྒན་རབས་པའི་མདུན་དུ་བསྐྱལ་རྒྱུའི་ཐག་གཅོད་བྱས། ཉིན་དེར་ཕོ་བྲང་དུ་གཞུང་གི་ཚོགས་འདུ་ཞིག་ཡོད་སྟབས། ངས་ངང་པ་ལག་ཏུ་བཟུང་ཞིང་ལྷས་བྱིན་གྱིས་མདའ་གཞུ་ལག་ཏུ་ཐོགས་ཏེ། ཚོགས་འདུ་འཚོགས་བཞིན་པའི་ཁྲིམས་གཅོད་ཁང་དུ་མགྱོགས་པོར་རྒྱུགས་ནས་ཞུས་པ། ཁྱེད་རྣམ་པས་ངེད་གཉིས་ཀྱི་གྱོད་དོན་འདིར་ཐག་གཅོད་ཅིག་གནང་རོགས་ཞེས་ཁོང་ཚོའི་མདུན་ནས་གྱོད་གཞི་གསལ་སྟོན་ཞུས་པར། ཁོང་ཚོས་ཀྱང་རྒྱལ་དོན་གྱི་བཀའ་མོལ་མཚམས་འཇོག་གནང་སྟེ། དང་པོར་ལྷས་བྱིན་གྱི་བསམ་ཚུལ་ལ་གསན་ཞིང་དེའི་རྗེས་ང་ཡི་བསམ་ཚུལ་ལ་གསན་ཏེ། དུས་ཡུན་རིང་ཙམ་བར་གནད་དོན་དེའི་སྟེང་དུ་བགྲོ་གླེང་མཛད་སོང་ཡང། མཐའ་མའི་ཐག་གཅོད་གནང་མ་ཐུབ་པར། མང་ཆེ་བ་ཞིག་ལྷས་བྱིན་གྱི་ལྟ་ཚུལ་ཕྱོགས་སུ་འགྲོ་གི་འདུག་དེ་ཙ་ན། ཡུལ་དེའི་རྒྱལ་པོ་སྟེ། ང་ཡི་ཡབ་ཆེན་གྱིས་ལུས་སེམས་ཁ་ཤས་གནང་སོང་བས། བློན་པོ་རྣམས་ཀྱིས་གླེང་མོལ་གྱི་མཚམས་བཞག་སོང། དེ་ནས་ང་ཡི་ཡབ་ཆེན་གྱིས། ཁྱོད་ཚོས་སོམས་དང། གཞོན་ནུ་དོན་གྲུབ་ཀྱི་བསམ་ཚུལ་དེ་ངོ་མཚར་ཅན་ཞིག་རེད་མི་འདུག་གམ། ཞེས་གསུངས་པར་བརྟེན་ཁོང་ཚོ་ཚང་མས་ང་ཡི་བསམ་ཚུལ་དེ་འགྲིག་འདུག་ཅེས་གསུངས་ནས། ངང་པ་དེ་ང་ལ་ཐོབ་རྒྱུའི་ཐག་གཅོད་གནང་སོང། དེ་དུས་ལྷས་བྱིན་ཁོང་ཁྲོ་དང་བཅས་ཟུར་ཞིག་ཏུ་བསྡད་འདུག་ན་ཡང་ཁོ་ལ་བྱེད་ཐབས་གང་ཡང་མེད། གང་ལྟར་ངང་པ་དེ་ང་ལ་ཐོབ་སོང་ཡང་ང་ཡི་སེམས་པ་དེ་འདྲའི་སྐྱིད་པོ་ཞིག་ག་ལ་ཡིན། རྒྱུ་མཚན་ནི་སྐབས་དེར། བློན་པོ་རྣམས་ཀྱིས་ང་ཡི་ཡབ་ཆེན་ཐུགས་མཉེས་པའི་ཆེད་ངང་པ་དེ་ང་ལ་གནང་བ་ཞིག་ཡིན་པ་ལས། ངས་གང་བཤད་པ་དེ་རྒྱུ་མཚན་མཐོང་ནས་ཐོབ་པ་ཞིག་མིན་པ་ནི། ང་རང་དེ་དུས་ལོ་ན་ཆུང་ཡང། གནས་ལུགས་དེ་གསལ་པོར་ཤེས་སོང། དེར་བརྟེན་སྐབས་དེར་ཐོབ་པའི་རྒྱལ་ཁ་དེ་གཟི་བརྗིད་ལྡན་པ་ཞིག་མ་བྱུང་ཞེས་གསུངས་པ་ན། ལེགས་སྐྱེས་མས་སྨིན་མ་བསྡུས་ཏེ། དངོས་གནས་སེམས་སྐྱོ་དགོས་པ་ཞིག་རེད། ཅེས་ཞུས་པར་བཅོམ་ལྡན་འདས་ཀྱིས་རེད་དངོས་གནས་སེམས་སྐྱོ་པོ་རེད། འོན་ཀྱང་ངས་ངང་པ་དེའི་སྐོར་ནས་བསམ་སྐབས། ངང་པ་འདི་བདེ་འཇགས་ངང་སྲུང་སྐྱོབ་ཐུབ་སོང་བ་དེས་ང་ལ་ཚོར་སྣང་སྐྱིད་པོ་ཞིག་སྟེར་འོང། དེ་མིན་ངང་མོ་དེ་ང་ལ་ཐོབ་མེད་ཚེ་མོ་རང་ཁྲོ་ཟངས་ནང་བཙོས་ཚར་ཡོད་ངེས་ཡིན། སྤྱིར་བཏང་ནས་འཇིག་རྟེན་འདིའི་ཐོག་བྱམས་དང་སྙིང་རྗེའི་སྤྱན་ཟུང་གིས་ལྟ་མཁན་ཧ་ཅང་ཉུང་ཉུང་ཡིན་སྟབས། ང་ཚོ་མང་ཆེ་བ་ཞིག་གིས་ཕན་ཚུན་གཅིག་གིས་གཅིག་ལ་སྙིང་རྗེ་མི་བྱེད་པར་རྩུབ་པའི་ལས་བྱེད་ཀྱི་ཡོད་པས་དུས་ནམ་ཡིན་ཡང་སྟོབས་འབྱོར་ཅན་དང་དབང་ཤེད་ཅན་ཚོས་ཉམ་ཐག་སྐྱོ་པོ་རྣམས་ལ་གཉའ་གནོན་དང་ཐུབ་ཚོད་གཏོང་གི་ཡོད། ཉིན་འདིར་ངས་བཏོན་པའི་རྒྱུ་མཚན་དེ། ད་ལྟ་ཡང་ང་རང་གིས་ཡང་དག་པ་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད། གང་ཡིན་ཞེ་ན། འདི་ནི་བྱམས་སེམས་དང་རྣམ་དཔྱོད་ལས་བྱུང་བའི་རྒྱུ་མཚན་ཞིག་ཡིན། བྱམས་སེམས་དང་རྣམ་དཔྱོད་ཀྱི་ཤེས་རབ་དེས་སྐྱེ་བོ་ཚང་མའི་སྡུག་བསྔལ་སེལ་ཐུབ། སྤྱིར་བཤད་ན། རྒྱུ་མཚན་དེས་སྐྱེ་བོ་མང་ཆེ་བས་ཁས་བླངས་ཀྱང་རུང་མ་བླངས་ཀྱང་རུང་བདེན་པ་ནི་བདེན་པ་རང་དུ་གནས་པར་བརྟེན། བདེན་པའི་གནས་ལུགས་ལ་སྲུང་སྐྱོབ་བྱེད་པར་ཞུམ་པ་མེད་པའི་སྙིང་སྟོབས་རླབས་ཆེན་བསྐྱེད་དགོས། ཞེས་གསུངས་སོང། དེ་ཙམ་ན་ལེགས་སྐྱེས་མས། སློབ་དཔོན་ལགས། རྗེས་སུ་ངང་པ་དེ་ག་འདྲ་བྱུང་སོང་ཞེས་བཀའ་འདྲི་ཞུས་པར་གཞོན་ནུ་དོན་གྲུབ་ཀྱིས། ངས་ངང་པ་དེ་ཉིན་ཞིག་རིང་ལྟ་རྟོག་བྱས་པ་ཡིན་དེ་ནས་ངང་པའི་རྨ་སོས་སོང་བས་ངས་ངང་པ་དེར་ཡང་བསྐྱར་རྨས་སྐྱོན་མི་འབྱུང་སླད་ས་ཐག་རིང་ས་ཞིག་ཏུ་འཕུར་རོགས་ཞེས་ཉེན་བརྡ་དང་བཅས་ཏེ་གློད་པ་ཡིན། ཞེས་གསུངས་བཞིན་ཕྲུ་གུ་གཉིས་ལ་གཟིགས་པར་ཕྲུ་གུ་གཉིས་ཀྱི་གདོང་ལ་དོ་སྣང་གི་རྣམ་པ་མངོན་ཞིང་ལྷོད་ཆགས་ཏེ་ཉན་གྱི་འདུག་དེ་ནས་གཞོན་ནུ་དོན་གྲུབ་ཀྱིས་ཡ་ལེགས་སྐྱེས་མ། ད་ཁྱེད་ཀྱི་ཨ་མས་སེམས་ཁྲལ་མ་བྱེད་གོང་ཁྱེད་རང་ཁྱིམ་དུ་ལོག་ཅིག། བཀྲ་ཤིས། ཁྱེད་ཀྱང་མ་ཧེ་ཚོར་ལྟ་རྟོག་དང་རྩྭ་འཐུ་རྒྱུའི་དུས་ཚོད་ལ་སླེབས་མི་འདུག་གམ། ཁྱེད་ཀྱིས་ཁ་སང་ང་ལ་སྤྲད་པའི་རྩྭ་ཀུ་ཤ་ཆག་པ་དེ་དངོས་གནས་སྒོམ་སྟན་རྨད་དུ་བྱུང་བ་ཞིག་རེད། མདང་དགོང་དང་ད་ནང་ཞོགས་པ་ང་རྩྭ་ཀུ་ཤའི་གདན་དུ་བསྡད་དེ་སྒོམ་བརྒྱབ་པར། ཧ་ཅང་གི་ཞི་བ་དང་ལྷོད་པོ་བྱུང་ཞིང་གནས་ཚུལ་མང་དག་ཅིག་གསལ་པོར་རྟོགས་སོང། བཀྲ་ཤིས། ཁྱོད་ཀྱིས་ང་ལ་རོགས་རམ་ཆེན་པོ་བྱས་སོང་བས། རྗེས་སུ་ང་ཡི་ཤེས་རབ་གཏིང་ཟབ་ཏུ་ཕྱིན་པ་ན་སྒོམ་སྒྲུབ་ཉམས་ལེན་གྱི་འབྲས་བུ་དེ། ང་ཚོས་མཉམ་དུ་ལོངས་སུ་སྤྱོད། ད་ངས་མུ་མཐུད་སྒོམ་སྒྲུབ་བྱེད་དགོས་ཞེས་གསུངས། ཁྱེའུ་བཀྲ་ཤིས་ཀྱིས་གཞོན་ནུ་དོན་གྲུབ་ལ་སྒོམ་སྟན་དུ་བཏིང་བའི་རྩྭ་ཀུ་ཤར་བལྟས་པ་ན། རྩྭ་ཀུ་ཤ་དེ་དག་དམ་པོར་བསྡམས་ཡོད་པར་མཐོང་ན་ཡང་ད་དུང་དེ་དག་ལས་དྲི་ཞིམ་འཐུལ་ཞིང་སོབ་པོར་གནས་ཡོད་པར་ཤེས་པས། ཉི་མ་དེ་ནས་བཟུང་ཉིན་གསུམ་རེའི་མཚམས་སུ། འཆར་ཅན་ཁྱེའུ་བཀྲ་ཤིས་ཀྱིས་ཁོ་རང་གི་སློབ་དཔོན་དོན་གྲུབ་ལ་རྩྭ་ཀུ་ཤ་གསར་པ་ཆག་པ་རེ་འཁྱེར་འོངས་ནས་སྒོམ་སྟན་གསར་རྙིང་བརྗེ་ལེན་ཞུ་གི་ཡོད། དེ་ནས་ཁྱེའུ་བཀྲ་ཤིས་ཡར་ལངས་ནས། ལེགས་སྐྱེས་མ་དང་ལྷན་ལག་གཉིས་ཐལ་མོ་སྦྱར་ཏེ་གཞོན་ནུ་དོན་གྲུབ་པར་མགོ་བོ་དུད་ནས་གུས་ཞབས་ཞུས་རྗེས། ལེགས་སྐྱེས་མ་མོ་རང་གི་ཁྱིམ་དུ་ལོག་ཅིང་ཁྱེའུ་བཀྲ་ཤིས་ཀྱིས་མ་ཧེ་རྣམས་གཙང་འགྲམ་དུ་རྩྭ་ཁར་དེད་ནས་ཕྱིན་ནོ།